ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། གཞིས་བྱེས་བོད་རིགས་སྤུན་ཟླ་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ང་དེ་རིང་གི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུ་ཡིན། དེ་ནི་ཨ་རི་རྒྱལ་ས Washington DC རུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་པའི་ཚེས་ཉི་ཤུ་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བཅུ་གཉིས་པའི་ཚེས་གཉིས་གཟའ་སྤེན་པ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག། རྒྱང་སྲིང་ཞུ་རྒྱུ་ཡིན། དེ་ནི་དེ་རིང་གི་ལས་རིམ་ཁག་ནང་དང་པོ་རྒྱལ་ཚོགས་ཀྱི་གོ་ལའི་གནམ་གཤིས་འགྱུར་ལྡོག་གི་ལྷན་ཚོགས་དབུ་འཛུགས་གནང་ཡོད་པའི་གནས་ཚུལ་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནི་དེ་རིང་གི་དམིགས་བསལ་གསར་འགྱུར་ནང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་བོད་དོན་ཞུ་གཏུགས་ཚོགས་ཆུང་ནས་རྒྱ་གར་བྷི་ཧར་མངའ་སྡེའི་རྒྱལ་ས་པཱ་ཏི་ན་ཁུལ་ལ་བོད་དོན་ཞུ་སྐུལ་གནང་བཞིན་ཡོད་པའི་སྐོར་དང། མཐའ་མཇུག་ཏུ་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་བཅས་དེ་རིང་གི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རིམ་བཞིན་རྒྱང་སྲིང་ཞུ་རྒྱུ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་དེ་རིང་གི་གསར་འགྱུར་ཁག་ཚེ་དབང་ནོར་བུས་སྙན་སྒྲོན་ཞུ་རྒྱུ་ཡིན། རྒྱལ་སྤྱིའི་དབུ་ཁྲིད་རྣམས་ཀྱིས་མཉམ་འབྲེལ་རྒྱལ་ཚོགས་ཀྱི་གོ་ལའི་གནམ་གཤིས་འགྱུར་ལྡོག་གི་དཀའ་ངལ་ལ་གདོང་ལེན་གནང་ཚུལ་གྱི་ལྷན་ཚོགས་དུ་ས་འོག་ནས་ཐོན་པའི་རྡོ་སྣུམ་དང་དམག་འཁྲུག་སོགས་ཀྱི་སྐོར་ངེས་པར་དུ་ལག་བསྟར་དགོས་པའི་འགྲེལ་བརྗོད་གནང་ཡོད་པའི་གནས་ཚུལ་ཐོན་གདའ། དེའང་ཁ་རྩང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བཅུ་གཉིས་པའི་ཚེས་གཅིག་ཉིན་དཀྱིལ་ཤར་ཨེ་ཤེ་ཡའི་རྒྱལ་ཁབ United Arab Emirates ཟེར་བའི་གྲོང་ཁྱེར Dubai ནས་ཨེ་པི་གསར་ལས་ཁང་གིས་གནས་ཚུལ་སྤེལ་བ་ལ་གཞིགས་ན་ད་རེས་གཟའ་པ་སངས་ཉིན། རྒྱལ་སྤྱི་གནམ་གཤིས་འགྱུར་ལྡོག་གི་ལྷན་ཚོགས་དུ་འཛམ་གླིང་གི་དབུ་ཁྲིད་རྣམས་ཀྱིས་རེ་མོས་བཞིན་དུ་གོ་ལའི་དྲོད་ཚད་ཚད་ལས་བརྒལ་བ་ཇེ་ཆེར་འཕེལ་བཞིན་པའི་ཛ་དྲག་གནས་སྟངས་སྐོར་སྨྲེ་ངག་འདོན་བཞིན་པའི་ཐོག་ནས་ལྷན་ཚོགས་དེ་དབུ་བཙུགས་ཡོད་ཀྱང་ད་རེས་ཀྱི་ལྷན་ཚོགས་དེའི་ནང་འཛམ་གླིང་ནང་གི་དབུ་ཁྲིད་དབང་ཤུགས་ཆེ་ཤོས་ཨ་རིའི་སྲིད་འཛིན་སྐུ་ཞབས་ཇོ་བྷའི་ཌེན་མཆོག་དང་རྒྱ་ནག་གི་སྲིད་འཛིན་ཞི་ཅིང་ཕིང་གཉིས་ནས་མཉམ་ཞུགས་བྱས་མེད་པ་དེ་ནི་མངོན་གསལ་དོད་པོ་ཡིན་པའི་གནས་ཚུལ་སྤེལ་གདའ། ད་རེས་ཀྱི་ལྷན་ཚོགས་དེའི་ནང་རྡོ་སྣུམ་གྱི་ཐོན་སྐྱེད་ཆེ་ཤོས་འདོན་མི་སཱའུ་ཏི་ཨ་ར་བྷི་གི་རྒྱལ་སྲས་མོ་ཧམ་མད་སྦིན་སཱལ་མཱན་མཆོག་དང། རྒྱ་གར་གྱི་སྲིད་སྐུ་ཞབས་ནཱ་རེནྡར་མོ་དཱི་མཆོག་ཧྥ་རན་སི་གྱི་སྲིད་འཛིན་ཨི་མཱ་ནུ་ཨེལ་མཱེ་ཀི་རོན་མཆོག་ཨི་ཇིབ་ཀྱི་སྲིད་འཛིན་ཨབ་དེལ་ཧྥ་ཏཱ་ཨེལ་སི་སི་མཆོག་སོགས་འཛམ་གླིང་གི་དབུ་ཁྲིད་བརྒྱ་དང་བདུན་ཅུ་ལྷག་གིས་ཉིན་གཉིས་ཀྱི་རིང་དུ་མཉམ་འབྲེལ་རྒྱལ་ཚོགས་ཀྱི་གནམ་གཤིས་འགྱུར་ལྡོག་གི་ལྷན་ཚོགས་ཐོག་བགྲོ་གླེང། གཏམ་བཤད་གནང་སྟེ་མིའི་བྱེད་ལས་ལ་བརྟེན་ནས་གོ་ལའི་དྲོ་ཚད་ཇེ་ཆེར་འཕེལ་བཞིན་པ་དེ་དག་ཇེ་སྡུག་མི་འགྲོ་བའི་ཆེད་དུ་བཀའ་མོལ་གནང་རྒྱུ་ཡིན་པ་སོགས་ཀྱི་གནས་ཚུལ་ཐོན་གདའ། ཡང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཡོ་རོབ་རྒྱལ་ཁབ་ཨོ་སི་ཀྲི་ཡ་རྒྱལ་ས་ཝི་ཡན་ན་ཁུལ་གྱི་འཚམས་གཟིགས་གྲུབ་སྟེ་ཧྥ་རན་སི་ནང་ཕེབས་འབྱོར་གྱིས། ད་རེས་སྤྱི་ཟླ་བཅུ་གཉིས་པའི་ཚེས་གཅིག་ཉིན་ས་གནས་ཧྥ་རན་སི་གི་གསར་འཕྲིན་དང། རླུང་འཕྲིན་བརྙན་འཕྲིན་ལས་ཁུངས་ཁག་ཅིག་གི་གསར་འགོད་པའི་བཅར་འདྲི་དང་ལེན་གནང་ཡོད་པ་དང་ས་གནས་སུ་ཚོགས་ཁག་གི་སྐུ་ཚབ་དང་ལྷན་དུ་མཇལ་འཕྲད་གནང་ཡོད་པ། སྦུར་སིལ་སྐུ་ཚབ་དོན་གཅོད་རྒན་ཁང་རིག་འཛིན་ཆོས་སྒྲོན་ལགས་ནས། ང་ཚོའི་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་སོང། ཨ་ནི་ང་རང་ཚོ་ཧྥ་རན་སི་གི་གསར་འཕྲིན་ཁག་རེད་ཨ་ནི་རེ་ལྡི་ཨོ་རེད་ཏི་བྷི་རེད། དེ་འདྲའི་གི་གསར་འགོད་པ་ཁག་ཅིག་ལ་ཨ་ནི་ང་ཚོ་བཅར་འདྲི་བང་བསྒྲིགས་པ་དེ་དེ་གི་དྲི་ལན་འདེབས་གནང་ཨ་ནི་ཉིན་གུང་རྒྱབ་ཆུ་ཚོད་བཞི་དང་ཕྱེད་ཀའི་ཐོག་པར་རིས་ཀྱི་དོན་ཁང་ལ་ཕེབས་བྱས། ཨ་ནི། པར་རིས་གཡས་གཡོན་ལ་ཡོད་པའི་ཆོས་ཚོགས་ཁག་གི་སྐུ་ཚབ་ལྷན་མཇལ་འཕྲད་གནང་བ་རེད། མཛད་རིམ་ལྟར་ན་སྲིད་སྐྱོང་མཆོག་གིས་ཕྱི་ཚེས་གཉིས་ཉིན་ས་གནས་བོད་མི་ཚོ་ལ་གསུང་བཤད་གནང་དགོས་ཡོད་པ་རེད་གདའ། སྲིད་སྐྱོང་མཆོག Austria ནས་ཧྥ་རན་སི་ཕེབས་འབྱོར་མ་བྱུང་གོང་ཕྱི་ཚེས་ཉི་ཤུ་རྩ་དགུ་ཉིན་བརྒྱུད་ལམ་གྱི་བཅར་འདྲི་དང་ལེན་གནང་བ་དང་དེ་བཞིན Save Tibet ཟེར་བའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་དང་ཚོགས་གཙོ

བཀའ་འདྲི་ཞུ་སྐབས་སུ་ཁོང་གིས་གསུངས་དོན་ལ། ཚོགས་འདུ་རྩ་བའི་ཆོས་དད་རང་མོས་སྐོར་ལ་ཡིན་པས་ན་ང་ཚོས་དེ་གོ་སྐབས་བཙལ་ནས་རྒྱལ་བ་རིན་པོ་ཆེའི་དགོངས་པ་དེ་མར་འདུག་སེ་མི་ཚོ་ལ་ངོ་སྤྲོད་ཞུ་ཡ་གི་གོ་སྐབས་དེ་ལེན་པས། ད་རེའི་ཚོགས་འདུ་དེ། ཆེག་གཞུང་གིས་ད་རེའི་གི་རྒྱལ་སྤྱིའི་གི་ཚོགས་འདུའི་སྐབས་ཀྱི། དུ་བཅུག་ཟུར་ཚོགས་མང་པོ་ཡོད་རེད་དེའི་ཐོ་གཞུང་ནང་ཡར་ཚུད་དེ་དེ་སྲིད་དུ་གཞུང་འབྲེལ་གྱི་རྣམ་པ་སོར་མི་འབྱེད་ནས་གོ་སྒྲིག་བྱུང་སོང་ཞུ།
ཡང་ཟུར་ཚོགས་དེའི་སྐབས་སུ་ཨ་རིའི་བསྟན་ཆོས་རྒྱ་མཚོ་ལགས་སོགས་ཀྱིས་ཟུར་ཚོགས་དེའི་སྐོར་གསལ་བཤད་ག་རེ་གནང་ཡོད་པའི་སྐོར་བཀྲས་མཐོང་དབང་པོ་ལགས་ཀྱིས་གསུངས་དོན་ལ།
བསྟན་ཆོས་ལགས་ཀྱིས་ཨ་ནི། དེ། དེ་ཚོགས་འདུའི་ནང་ཞུགས་མཁན་ཚོ་ལ་ཨ་ནི། ག་རེ་དྲན་གསོ་གནང་ཡོད་ཞུས་པས་ན། ཨ་ནི་བརྒྱད་ཅུ་གྱ་བདུན་ལོ་ལ་ཨ་ནི་རྒྱལ་བ་རིན་པོ་ཆེས། ཞི་བའི་དོན་ཚན་ལྔ་དེ་མར། འདུག་སེ་གསལ་བསྒྲགས་གནང་བ་རེད། འདིའི་ནང་དོན་དེ་འགྲེལ་བཤད་ཞིག་སྐྱོན་སོང། ད་ང་རང་གིས་དེ་སྣོན་པ་ཅིག་ཞུས་པས་ན། ཨ་ནི་དེ་སང་དུས་ཚོད་ལ་ཨ་ནི་དེ། དགེ་བཅུ་དགེ་འདུན་ལོ། བཀའ་གནང་བས་ཀྱིས་ཨེ་ནི་བཀའ་སློབ་འདི་ནི་དེང་སང་གནད་འགག་ཡང་གནད་འགག་རིམ་པས་ཆེར་ཕྱིན་པ་འདི་གསལ་པོ་རེད་ཞུ་རྒྱུ་ཡིན་འཛམ་གླིང་ནང་ལོགས་དམག་དང་བདེ་འཇགས་དེ་ད་གང་བྱས་བདེ་འཇགས་ལ་སྐྱོན་མང་པོ་ཞིག་འགྲོ་འོག་རེད་དེ་འདྲའི་དུས་སྐབས་འདིའི་སྐབས་འདིར་རྒྱལ་བ་རིན་པོ་ཆེའི་དགོངས་པ་འདི་དཔེར་བཞག་ན་ཨེ་ཤ་ཡའི་ནང་ལ་སྒྲུབ་ཐུབ་པ་ན་ང་ཚོ་བོད་པ་གཅིག་པུ་ལ་ཕན་ཐོགས་ཡོད་པ་མ་ཟད་ཨེ་ནི་སོག་པོ། རྒྱ་མི་རྒྱ་གར་དང་ཁྱིམ་མཚེས་རྒྱལ་ཁབ་མཐའ་སྐོར་གྱི་ཁྱིམ་མཚེས་རྒྱལ་ཁབ་ཚང་མ་ལ་ཕན་ཐོགས་ཡོད་པ་ཅིག་གསལ་པོ་རེད་བསམ། ཡང་ཟུར་ཚོགས་ཐོག་ཏུ་ཨ་མི་རི་ཀའི་གཞུང་གི་བོད་དོན་འབྲེལ་མཐུད་པ་ལྕམ་ཨུ་ཟར་ཟེ་ཡ་མཆོག་དང་ནེ་དར་ལན་གྱི་སྐུ་ཚབ་ལྕམ་ཀྲེ་ཤ་མཆོག་མཉམ་ཞུགས་གནང་བའི་ཐོག་ཨ་རི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་བསྟན་ཆོས་ལགས་དང་བུ་ཆུང་ཚེ་རིང་ལགས་དེ་བཞིན་ཏེ་ལོ་རིན་པོ་ཆེ་སོགས་ནས་མཉམ་ཞུགས་གནང་ཡོད་པ་ལ་དེའི་སྐོར་ཏེ་ལོ་རིན་པོ་ཆེ་མཆོག་ནས་འགྲེལ་བརྗོད་གནང་གདའ། རྣམ་པ་ཚོ་ད་ལྟ་གསན་ཡོད་ལེ་དེ་ནི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་ཁག་རེད་དེ་ནས་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་བོད་དོན་ཞུ་སྐུལ་ཚོགས་ཆུང་ནས་རྒྱ་གར་གྱི་བི་ཧར་མངའ་སྡེའི་རྒྱལ་ས་པཊ་ན་ཁུལ་ལ་བོད་དོན་ཞུ་སྐུལ་གནང་སྐབས་ས་གནས་ཀྱི་འབྲེལ་ཡོད་དཔོན་རིགས་ཚོས་བོད་མི་ཚོས་བོད་དོན་འཐབ་རྩོད་ལ་ངང་རྒྱུད་རིང་པོས་འབད་བརྩོན

ཀུན་དགའ་བསོད་སྟོབས་ལགས་དང་སྤྱི་འཐུས་བསྟན་འཛིན་འཇིགས་བྲལ་ལགས་རྣམ་གཉིས་རྒྱ་གར་བི་ཧར་མངའ་སྡེ་གི་སྲིད་སྐྱོང་དང་མངའ་སྡེ་གྲོས་ཚོགས་གོང་འོག་གཉིས་ཀྱི་ཚོགས་གཙོ་སོགས་དང་མཇལ་འཕྲད་ཀྱིས་རྒྱལ་ས་པཊ་ན་ཁུལ་གྱི་བོད་དོན་ཞུ་སྐུལ་གྱི་ལས་དོན་གནང་འདུག་བོད་མི་མང་སྤྱི་འཐུས་ཀུན་དགའ་བསོད་སྟོབས་ལགས་ཀྱིས་ཁོང་གཉིས་རྒྱ་གར་བི་ཧར་མངའ་སྡེ་གི་རྒྱལ་ས་པཊ་ན་ཁུལ་དུ་རྒྱ་གར་གྱི་གཞུང་འབྲེལ་གནད་ཡོད་མི་སྣ་དང་མཇལ་འཕྲད་སྐབས་ཁོང་ཚོ་བོད་ཀྱི་ཐད་ལ་ཐུགས་ཁུར་གནང་གི་ཡོད་པ་སེམས་ཚོར་བྱུང་བ་དང་ལྷག་པར་དུ་བོད་ཀྱི་སྐོར་ལ་ཆ་རྒྱུས་ཆེན་པོ་ཡོད་པ་འདི་དེའི་སེམས་འགུལ་ཆེན་པོ་ཐེབས་སྐོར་གསུངས་ན། ཉི་མ་ལྔ་ཡི་ནང་ལ་གཙོ་བོ་དེ་ང་རང་ཚོ་བོད་ནང་གི་དངོས་ཡོད་གནས་སྟངས་དང། ད་ལྟའི་བོད་ཀྱི་གནས་བབ་དང། ཨ་ནི་བཙན་བྱོལ་བོད་མིའི་སྒྲིག་འཛུགས་དང་ཨ་ནི་བོད་ནང་གི་དཀའ་ངལ་དང་རྒྱ་ནག་གཞུང་གིས་བཙན་འཛུལ་བྱས་བྱས་ནས་ད་ལྟ་དཀའ་ངལ་མང་པོ་ཅིག་སྤྲད་དང་སྤྲད་བཞིན་པ་དེ་དག་ལ་སོགས་པའི་ཐོག་ལ་ཡང་ང་ཚོས་ཡང་འབོད་སྐུལ་ཞུ་ཡག་དང་ཁོ་རང་ཚོ་ཡིན་ན་ཡང་ཧང་སངས་དེ་འདྲ་གི་ཐོག་ལ་ཡང་སེམས་ཚོར་དང་ཚོར་ཤུགས་དཔེ་མི་སྲིད་ཀྱི་ང་ཚོའི་ཐོག་ལ་ཡང་ཤ་ཚ་སྙིང་རྗེ་གི་རྒྱབ་སྐྱོར་དཔེ་མི་སྲིད་ཡག་པོ་གནང་གི་འདུག་དངོས་གནས་ང་ཚོ་ཧང་སང་ཡག་པོ་ཅིག་གི་བི་ཧ་ར་མངའ་སྡེའི་ཁུལ་ལ་ཡང་ཡོད་པའི་གི་གནད་ཡོད་མི་སྣ་དེ་འདྲ་མང་པོ་ཅིག་གིས་ང་ཚོའི་བོད་ཐོག་ལ་ཆ་རྒྱུས་དང་རྒྱུས་མངའ་ང་ཚོ་ལ་དེ་འདྲའི་གི་སེམས་ཐག་ཉེ་པོ་རྒྱབ་སྐྱོར་གནང་གི་ཡོད་པ་དེ་ད་ལན་མ་གཏོགས་དངོས་གནས་དེ་ཙམ་གྱི

རྒྱ་གར་བི་ཧར་མངའ་སྡེ་གི་རྒྱལ་ས་པཊ་ན་ཁུལ་གྱི་གནད་ཡོད་མི་སྣ་ཚོས་སྤྱི་འཐུས་རྣམ་པ་གཉིས་ལ་བོད་མི་ཁྱེད་རྣམ་པ་ཚོ་བོད་དོན་འཐབ་རྩོད་ལ་ངང་རྒྱུད་རིང་པོ་འབད་བརྩོན་བྱས་ན་བོད་དོན་བདེན་མཐའ་གསལ་གི་རེད་ལ་དེ་བཞིན་རིག་རྩལ་ཚན་རིག་ལ་དོ་སྣང་མཛད་བཞིན་པ་དང་བསྟུན་བོད་ཀྱི་ཐུན་མོང་མ་ཡིན་པའི་རིག་གཞུང་དང་སྲོལ་རྒྱུན་ཉར་ཚགས་གོང་འཕེལ་གཏོང་དགོས་པ་དང

ཁྱེད་རང་ཚོ་དེ་བོད་ཀྱི་གནས་སྟངས་དེ་དུས་ཡུན་ག་ཚད་འགོར་ན་ཡང་མི་རྒྱུད་རིམ་པའི་ཐོག་ནས་ཡང་ན་འབད་བརྩོན་བྱས་ཏེ་དེ་འདྲ་བྱས་པ་ཡིན་ན་ཏན་ཏན་བདེན་མཐའ་གསལ་གི་རེད། དེ་ལ་ཡང་གཙོ་གལ་ཆེ་ཤོས་དེ་དེ་དེང་སང་ཚན་རིག་ལ་དབྱིངས་ཞུགས་བྱས་བྱས་ནའང་ང་ཚོའི་སྲོལ་རྒྱུན་གྱི་རིག་གཞུང་ཐུན་མོང་མ་ཡིན་པ་དེ་ཉམས་ཆག་འགྲོ་བ་ཡིན་ན་མ་འོངས་པ་ཡང་ན་བོད་དོན་བདེན་མཐའ་གསལ་ན་ཡང་འོ་ན་ང་ཚོ་གཅིག་སྟོང་པ་འདྲ་བོ་ཆགས་པའི་བཟོ་འདྲ་བོ་དེ་དང། ད་ག་ནང་བཞིན་གྱི་ཨ་ནེ་ད་ལྟ་དཀའ་ངལ་འཕྲད་བཞག་པ་དེ་ཚོ་འབད་བརྩོན་བྱས་ནས་དང་ལེན་བྱས་ནས་དེ་འདྲ་བྱས་པ་ཡིན་ན་དང་པོ་ཁྱེད་རང་ཚོ་འདི་རུ་འགྲོ་ན་ང་ཚོ་ཨ་ནི་གཞུང་དང་མི་མང་ཆ་ཚང་ག་དུས་ཡིན་ན་ཁྱེད་རང་ཚོ་རྒྱབ་ལ་ཡོད་ཀྱི་རེད། སྤྱི་བཏང་གི་བོད་ཀྱི་གནས་སྟངས་དེ་མི་ལོ་དྲུག་ཅུ་རིང་ལ་ང་ཚོ་ལ་རྒྱུས་མངའ་དུ་ཆགས་རྒྱུ་ཡོད་པ་ཅིག་རེད། དེ་ཡང་གནད་འགག་ཆེན་པོ་ཅིག་ཆགས་འདུག་བོད་ཀྱི་རིག་གཞུང་དང་སྲོལ་རྒྱུན་དེ་དང་རྒྱ་གར་གཙོ་བོ་དཔལ་ནཱ་ལེནྡྲ་ནས་མར་བརྒྱུད་པའི་ཆོས་བརྒྱུད་ལ་སོགས་པ་དེ་བས་ང་ཚོ་ལོ་བརྒྱ་ཕྲག་གོང་གི་འབྲེལ་ལམ་ཟབ་པོ་ཅིག་ཡོད་བསྡད་པ་ཅིག་རེད་ལ་ཁྱེད་རང་ཚོས་ང་ཚོ་ལ་ཡིད་ཆེས་བྱེད་དགོས་རེད་ང་ཚོས་རྒྱ་གར་དབུས་སའི་གཞུང་ལ་སོགས་པ་དེ་ཡང་ཁྱེད་ཚོའི་རྒྱབ་ལ་ག་དུས་ཡིན་ན་ཡོད་ཡོད་ག་རེད། ཨ་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་སོགས་པ་དེ་འདྲས་རེད་ཨ་ནི། ཨ་ཡ་ཀྱི་མི་སྣ་མང་པོ་ཅིག་ཁོང་རྣམ་པ་གི་དགོངས་གཞི་དེ་ནས་འཚེ་མེད་ཞི་བའི་ལམ་ལ་སོགས་པ་ཕེབས་ཨ་དེའི་ཐོག་ལ་ཡང་མུ་མཐུད་ནས་ཁྱེད་རང་ཚོས་ཀྱི་ཨ་ནི་འབད་བརྩོན་དང།

བང་འགྲན་དང་གཉན་ནད་རེག་དུག་དང་འབྲེལ་བའི་འགྲེལ་གླེང་འགྲེམས་སྟོན་སོགས་གནང་ནས་ཉིན་མོ་སྲུང་བརྩི་ཞུས་ཡོད་པའི་གནས་ཚུལ་ཐོན་གདའ། དེའང་ང་ཚོའི་གསར་འགོད་པ་པ་སངས་ཚེ་རིང་ལགས་ཀྱིས་གནས་ཚུལ་གཏོང་བ་ལ་གཞིགས་ན་ལོ་ལྟར་སྤྱི་ཟླ་བཅུ་གཉིས་པའི་ཚེས་གཅིག་ཉིན་མོ་སྟེང་ནས། World Aids Day། འམ་འཛམ་གླིང་གཉན་ནད་རེག་དུག་ཉིན་མོ་སྲུང་བརྩི་ཞུ་བཞིན་ཡོད་པ་ལྟར། འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནང་སྒང་ཏོག་ནི་ས་གནས་འཕྲོད་བསྟེན་སྨན་ཁང་དང་མངའ་སྡེ་གཞུང་གི་འཕྲོད་བསྟེན་སྨན་ཁང་མཉམ་རུབ་ཀྱི་གོ་སྒྲིག་ཏུ། སྒང་ཏོག་ནང་གི་མི་ཚོགས་མང་པོ་འཛོམས་སའི་ཁྲོམ་ར MG Marg དུ་མང་ཚོགས་ཁྲོད་གཉན་ནད་རེག་དུག་གི་གོ་རྟོགས་ཡོང་ཆེད་རྒྱང་སྐྱོད་བང་འགྲན་དང་གཉན་ནད་རེག་དུག་སྔོན་འགོག་བྱ་ཐབས་སོགས་དང་འབྲེལ་བའི་འགྲེལ་གླེང

འབྲས་ལྗོངས་ཁུལ་དུ་མི་འབོར་ཞིག་ལ་གཉན་ནད་རེག་དུག་ཕོག་མུས་ནད་པ་ལོ་རེ་བཞིན་ཇེ་མང་འགྲོ་བཞིན་ཡོད་པ་གསུངས་གདའ། གཞི་རྩའི། གཉན་ནད་རེག་དུག་གམ Aids ནད་གཞི་དེ་ཉིད་ཐོག་མ་བྱུང་བ་ནས་བཟུང་སྟེ་ད་བར་འཛམ་གླིང་ཕྱོགས་ཡོངས་ནང་མི་འབོར་ས་ཡ་བརྒྱད་ཅུ་གྱ་ལྔ་ལྷག་ལ་ནད་གཞི་དེ་ཕོག་ཡོད་པ་དང་ནད་གཞི་དེའི་རྐྱེན་པས་མི་འབོར་ས་ཡ་བཞི་བཅུ་ལྷག་རྐྱེན་འདས་སུ་གྱུར་ཡོད་པ་མ་ཚད་ད་ལྟའི་ཆ་ལ་འཛམ་གླིང་ཕྱོགས་ཡོངས་ནང་ནད་པ་ས་ཡ་སུམ་ཅུ་སོ་དགུ་ལྷག་ཡོད་པ་རེད་ད། དུ་བའི་ནང་འཛམ་གླིང་གནམ་གཤིས་འགྱུར་ལྡོག་གི་ལས་འགུལ་དང་འབྲེལ་བའི་ལྷན་ཚོགས Cop Twenty Eight ཟེར་བ་ཐེངས་ཉི་ཤུ་རྩ་བརྒྱད་དངོས་གཞི་དེ་ཕྱི་ཟླ་བཅུ་གཉིས་པའི་ཚེས་གཅིག་ནས་གཉིས་བར་གནང་སྟེ་ས་ཡི་གོ་ལའི་གནམ་གཤིས་ཚ་ཚད་སྔ་མ་ལས་ཚད་གྲངས་གཉིས་འཕར་བ་རང་འཇགས་བསྡད་ན་ཉེན་ཁ་ཧ་ཅང་ཆེ་བ་ལ་བརྟེན་ནས་ཚ་ཚད་གྲངས་གཅིག་དང་ཕྱེད་ཀ་ལ་མར་ཕབ་ཐབས་དང་ལྷག་པར་སྤྱི་ལོ་ཉིས་སྟོང་སུམ་ཅུ་བར་ཡར་ཐོན་རྒྱལ་ཁབ་ཁག་གི་ནག་རྫས་འབར་རླངས་ཉུང་འཕྲི་བྱེད་དགོས་པར་གོ་བསྡུར་གནང་བཞིན་པའི་ཐོག་ནས་རྒྱ་ནག་གཞུང་གིས་བོད་ཀྱི་ཁོར་ཡུག་གནས་སྟངས་ལ་ཉམས་ཆག་དང་བོད་ནང་འཛམ་གླིང་གི་ས་ཁུལ་གཞན་ལས་ཀྱང་ཚ་དྲོད་ཤུགས་ཆེན་འཕར་བཞིན་པའི་གནས་སྟངས་སོགས། གླེང་སློང་བྱེད་འཆར་མེད་པ་ལ་བརྟེན་ནས་རྒྱ་གར་གྱི་ཁོར་ཡུག་ཉམས་ཞིབ་པ་མིར་ཛ་ཟུལ་ཧྥི་ཀར་རེ་མན་ལགས་ནས་ཧི་མ་ལ་ཡའི་རི་རྒྱུད་ཀྱི་རྒྱལ་ཁབ་རྣམས་དང་ལྷོ་ཤར་ཨེ་ཤི་ཡའི་ཡུལ་གྲུ་མང་པོ་ཞིག་གི་བོད་ཀྱི་གནམ་གཤིས་འགྱུར་ལྡོག་དང་ཐད་ཀར་འབྲེལ་བ་ཡོད་པར་གྲུབ་ཡོད་པས་བོད་ཀྱི་གནམ་གཤིས་འགྱུར་ལྡོག་ནི་གནམ་གཤིས་འགྱུར་ལྡོག་གི་ཚོགས་ཆེན་འདིའི་གཙོ་གནད་ཆགས་བཞིན་ཡོད་པ་དང་གལ་ཏེ་བོད་ཀྱི་གནམ་གཤིས་འགྱུར་ལྡོག་གནད་དོན་ཐོག

མཉམ་འབྲེལ་རྒྱལ་ཚོགས་ཀྱིས་གོ་སྒྲིག་གནང་སྟེ་ཚོགས་ཆེན་ཚུགས་བཞིན་པ་དང་དུས་མཚུངས། ད་ལོ། ཡང་ཚོགས་ཆེན་སྟེང་རྒྱལ་ཁབ་བརྒྱ་དང་དགུ་བཅུ་ལྷག་གི་འགོ་ཁྲིད་དང་ཚོགས་ཞུགས་བདུན་ཁྲི་ལྷག་མཉམ་ཞུགས་ཀྱིས། གནས་ཚུལ་དབྱེ་ཞིབ་བགྱིས་པ་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཉིས་བར་གོ་བསྡུར་གནང་གི་ཡོད་པ་རེད་ད།

གློ་ཡུའི་གཉན་ཚད་དང་དབུགས་མི་བདེ་བའི་སྟོང་མཚུངས་ཀྱི་ནད་གཞི་སོགས་ཕོག་ནས་མིའི་འཕྲོད་བསྟེན་ལ་ཉེན་ཚབས་སྐོར་ཁོང་གིས་ཉམས་ཞིབ་གནང་ཡོད་པ་བཞིན་ཁོང་ལ་དེའི་སྐོར་དྲི་རྩད་ཞུས་པ་དེ་སྙན་སྒྲོན་ཞུ་རྒྱུ་ཡིན། ཀུན་བཟང་ཚེ་འཕེལ་ལགས་ཁོང་ནི་ཐོག་མར་བོད་ནང་འཁྲུངས་པ་དང་དེ་ནས་ཁོང་ལོ་བཞི་ཙམ་གྱི་ཐོག་ལ་བོད་ནས་རྒྱ་གར་དུ་བཙན་བྱོལ་དུ་ཡོང་སྟེ་བོད་ཕྲུག་ཁྱིམ་སྡེའི་སློབ་གྲྭ་ནས་སྤྱི་ལོ་ཉིས་སྟོང་ཉིས་བཅུ་གཅིག་ལོར་སློབ་ཐོན་གནང་བ་དང་དེ་ནས་དེ་རྗེས་སྤྱི་ལོ་ཉིས་སྟོང་བཅུ་གཅིག་ནས་ཉིས་སྟོང་བཅུ་བཞི་བར་རྒྱ་གར་རྒྱལ་ས་ལྡི་ལི Hans Raj གཙུག་ལག་སློབ་གྲྭ་ཆེན་མོ་ནས་གཙུག་ལག་རབ་འབྱམས་པའི་སློབ་ཐོན་གནང་བ་དང་དེ་ནས་སྤྱི་ལོ་ཉིས་སྟོང་བཅུ་བཞི་ནས་ཉིས་སྟོང་བཅུ་དྲུག་བར་གཙུག་ལག་སློབ་གྲྭ་ཆེན་མོ་དེ་རང་ནས་ཁོར་ཡུག་དང་འབྲེལ་བའི་དབྱིན་སྐད་དུ Master of Science འམ་ཚན་རིག་སློབ་དཔོན་གྱི་ཁྱིམ་དུ་སློབ་ཐོན་གནང་ཡོད་པ་དང་དེ་བཞིན་ཁོང་གིས་རྒྱ་གར་རྒྱལ་ས་ལྡི་ལི་ནང་མཁའ་རླུང་འབག་བཙོག་གིས་རྐྱེན་པས་མིའི་འཕྲོད་བསྟེན་ལ་གློ་བའི་ནད་གཞི་དང་དབུགས་འཚང་གི་ནད་སོགས་ནད་གཞི་འདྲ་མིན་ཕོག་ཡོད་པའི་སྐོར་ཉམས་ཞིབ་གནང་སྟེ་ཁོང་ནི་བོད་རིགས་གཞོན་སྐྱེས་ཤིག་གིས་རྒྱ་གར་གྱི་སྤྱི་ཚོགས་ནང་ཉམས་ཞིབ་གནང་མི་དམིགས་བསལ་བ་ཞིག་ཡིན་པ་རེད། དེ་ནས་ཁོང་ད་རེས་ཨ་རི་ནང་ཕེབས་པའི་སྐབས་སུ་ཐོག་མར་ཁོང་གི་ངོ་སྤྲོད་དང་བཅས་ཏེ་ཁོང་ཨ་རི་ནང་ཕེབས་དོན་སྐོར་ཁོང་གིས་འགྲེལ་བརྗོད་གནང་དོན་ལ། ཀུན་བཟང་ཚེ་འཕེལ་ལགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས། ཐོག་མར་ད་ང་ཚོའི་རླུང་འཕྲིན་གསན་པ་རྣམ་པ་ཚོ་ལ་ཁྱེད་ཀྱི་སྐོར་ལ་ཐོག་མར་ངོ་སྤྲོད་སྙིང་བསྡུས་གཅིག་དང་ཆབས་ཅིག་དེ་ནས་ད་རེས་ཁྱེད་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ལྡི་སི་ལ་ཕེབས་ནས་ད་ཨ་རིའི་རྒྱལ་ས་རུ་རྟེན་གཞི་བྱས་པའི་ཇོར་ཇི་ཝཱ་ཤིང་ཏོན་ཡུ་ནི་ཝེར་སི་ཏི་གཙུག་ལག་སློབ་གྲྭ་ཆེན་མོ་ལ་སོགས་པའི་ནང་ལ་ད་ཁྱེད་ཀྱིས་ཅིག་གཏམ་བཤད་གནང་རྒྱུའི་མཛད་འཆར་དེ་འདྲ་ཡོད་ས་རེད་དེ་བྱེད་དུས་ནི་ཁྱེད་ཀྱི་ངོ་སྤྲོད་དང་མཉམ་དུ་ནི་ད་རེས་ཁྱེད་ཨ་རི་ནང་ལ་ཕེབས་དོན་དེ་གཙོ་བོ་ག་རེ་ཡིན་ན་དེ་སྐོར་ལ་ངོ་སྤྲོད་སྙིང་བསྡུས་ཤིག་གནང་རོགས་ཞུ་གི་ཡིན། ནང་བ་ཐུགས་རྗེ་གནང། ངའི་མིང་ཀུན་བཟང་ཚེ་དཔལ་ཡིན། ང་ཆུང་དུས་ནས་བོད་ནས་ཡང་ཚུར་སླེབས་བཞག་བྱས་ཡིན་དེ་ནས་ང་སློབ་གྲྭ་བོད་ཁྱིམ་ལ་འགྲིམ། དེ་ནས་ངས་སློབ་སྦྱོང་དེ་མཐོ་སློབ་དེ་ལྡི་ལི་གི་མཐོ་སློབ་ལ་འགྲིམ་བྱས་སློབ་སྦྱོང་ཁོར་ཡུག་སྒང་སློབ་སྦྱོང་བྱས་པ་ཡིན། དེ་ནས་ད་ད་ལྟ་ལྡི་ལི་རྟེན་གཞི་བྱས་པའི་ན་གཞོན་ནུས་པའི་ལས་གཞི Empowering the Vision Project གི་འགན་འཛིན་ཡིན། ཨ་ནི་ད་ལྟ་ང་དེ་རིང་དེ་ལ།

ལའོ་ད་ངའི་གི་གཏམ་བཤད་བྱེད་པའི་སྐབས་སུ་དྲ་ཐོག་དང་དངོས་སུ་དེ་ནི་མཐོ་སློབ་ཀྱི་སློབ་མ་རེད་དེ་ནི་དགེ་རྒན་རེད་དེ་ནི་ཡང་འཕྲོད་བསྟེན་ཁང་ལ་ཡང་ལས་གནས་བྱེད་བཞིན་པའི་ཡང་ཁེ་ལས་པ་དེ་འདྲ་ཁ་ཤས་ཅིག་ཕེབས་སོང་ཁོ་རང་ཚོ་གིས་ངའི་གི་གཏམ་བཤད་དེ་སྒང་ལ་དཔེ་ཅིག་གི་ཁོ་རང་ཚོ་ཡིད་སྨོན་བྱེད་ཀྱི་འདུག་དམིགས་བསལ་གྱིས་ད་བོད་པ་ཅིག་གིས་ལྡི་ལི་གི་མཁའ་རླུང་སྒང་ལ་སློབ་སྦྱོང་བྱས་པ་ཨ་ནི་དེ་གའི་འཕྲོད་བསྟེན་ལ་མཉམ་དུ་སྦྱར་ནས་ཡང་ཞིབ་འཇུག་བྱས་པ། དེ་ཡིས་གཙོ་བོ་ཡང་དེའི་བརྒྱུད་ནས་དྲི་བ་མང་པོ་ཅིག་བཏབ། བོད་ནང་གི་ཡང་མཁའ་རླུང་གི་སྒང་ལ་ཡང་ཅིག་དྲི་བ་མང་པོ་ཅིག་སླེབས་བསྡད་འདུག་དམིགས་བསལ་བོད་ཀྱི་འབྲོག་པ་ཕྱོགས་ལ་ཡང་ང་ཚོ་ཁ་ལག་བཟོ་ཡ་ཚང་མ་ཡང་ཤིང་དང་ཨ་ནི་དེ་འདྲས་ཀྱི་བེད་སྤྱོད་བཏང་བསྡད་ཡིན་ཙང་ཡང་དེ་གའི་མཁའ་རླུང་གི་གནས་སྟངས་ཨ་ནི་མི་གི་འཕྲོད་བསྟེན་ལ་ག་འདྲས་དོ་ཕོག་འགྲོ་གི་ཡོད་མེད་དེ་འདྲས་སྒང་ལ་དྲི་བ་མང་པོ་ཞིག་སླེབས་སོང། འདི་གི་ད་མ་འོངས་གི་དངོས་གནས་འཕྲོད་བསྟེན་མཁའ་རླུང་གི་འཕྲོད་བསྟེན་ད་ས་ཆ་ག་ས་ག་ལ་དཀའ་ངལ་འཕྲད་བསྡད་ཡོད་རེད་འདི་སྒང་ལ་ཡང་ཅིག་གི་དོ་སྣང་བྱེད་དགོས་ཡ་དང་དེ་འདྲས་གི་ཅིག་གི་བསམ་ཚུལ་མང་པོ་ཞིག་སླེབས་སོང། ལགས་སོ་དེ་ནས་ཁྱེད་ཀྱི་ད་ལྟ་གསུང་རྒྱུ་གི་དེ་ནས་ཁྱེད་ཀྱི་རྒྱ་གར་གྱི་རྒྱལ་ས་ལྡི་ལི་ནང་ལ་དམིགས་སུ་བཀར་ནས་དེ་ནས་ཅིག་མཁའ་རླུང་འབག་བཙོག་ལ་སོགས་པའི་གནས་སྟངས་སྐོར་ལ་ད་ཉམས་ཞིབ་གནང་ཡོད་ས་རེད་དེ་བྱེད་དུས་ལྡི་ལི་ཁུལ་དུ་དེ་ནས་གཅིག་མཁའ་རླུང་འབག་བཙོག་གི་གཅིག་དཀའ་ངལ་དེ་ག་འདྲ་ཡོད་དང་དེ་རྒྱུ་རྐྱེན་གཙོ་བོ་འདི་དེ་ག་འདྲ་ཅིག་ལ་ཐུག་གི་ཡོད་ན་དེ་སྐོར་ལ་གཅིག་གསུང་རོགས་ཞུ་གི་ཡིན། ལའོ། ད་ལྟ་ལྡི་ལི་གི་མཁའ་རླུང་དེ་ད་འཛམ་གླིང་ནང་ལ་ད་དངོས་གནས་གཅིག་གི་མི་ཚང་མ་གི་དོ་སྣང་བྱེད་བསྡད་ཡ་གཅིག་རེད་མཁའ་རླུང་དེ་དཔེ་ད་འཛམ་གླིང་ནང་ན་མཁའ་རླུང་བཙོག་ཤོས་གི་རྒྱལ་ས་གཅིག་ནང་བརྩིས་བསྡད་གི་ཡོད་རེད། དེ་གི་མཁའ་རླུང་དེ་གཙོ་བོ་ད་ལྡི་ལི་ནང་ལ་གནས་སྡོད་བྱེད་ཡ་མི་མང་པོ་ཞེ་པོ་ཅིག་ཡོད་རེད། ཨ་ནི་དེ་མཉམ་དུ་ད་ལྡི་ལི་གི་ཆགས་སྟངས་ཨ་ནི་ཁྲོམ་ར་དང་དེ་ནས་ཡང་མི་བསྡད་ས་ཨ་ནི་མོ་ཊ་ཕར་ཚུར་སྐྱོད་ཡ་གི་ད Traffic ལབ་པ་རེད་དེ་འདྲ་གི་ཅིག་གི་མོ་ཊ་རིགས་མང་པོ་ཅིག་ཡོད་དུས་ཙམ་པ་ཨ་ནི་དེ་གི་མཁའ་རླུང་དེ་རང་བཞིན་གྱི་ད་ཅིག་གི་བཙོག་པོ་ཅིག་ཆགས་བསྡད་ཤག་ཨ་ནི་དེ་མཉམ་དུ་གཡས་གཡོན་གྱི་མངའ་སྡེ་མང་པོ་ཅིག་ནས་ཡང་ཅིག་གི་དུག་རླུང་དང་དེ་འདྲ་ཞིང་ཁ་རིགས། མེ་བཏང་བའི་རྐྱེན་གྱིས་ཡང་ཚུར་སླེ་ཡ་གི། མཁའ་རླུང་བཙོག་པོ་འདི་ཚུར་སླེ་ཡ། དེ་འདྲས་ཀྱི་དཔེ་དཀའ་ངལ་ཤུགས་ཆེན་པོ་ཞིག་འཕྲད་བསྡད་ཤག་ཨ་ནི། ད་ལྟ་ལྡི་ལི་ནང་ལ་ངེད་ཀྱིས་ཉམས་ཞིབ་བྱེད་པའི་སྐབས་སུ། ཁོ་རང་ཚོ་ནང་མི། ཕལ་ཆེར་ནང་མི་གཅིག་ནང་ལ་ནི་མཁའ་རླུང་གིས་རྐྱེན་པས་ནི་གློ་བ་གི་ན་ཚ། ན་མཁན་ཅིག། རེ་རེ་ཡོད་ཡོད་བདེ་བ་ཅིག། དེ་ནས་རོགས་ཅེས་དོ་སྣང་བྱུང་སོང། ཨ་ནི། ཅིག་ད་ལྟ་ཞིབ་འཇུག་མང་པོ་ཅིག་ལ་བལྟ་བ་ཡིན་ན། ཨ་ནི། ལྡི་ལི་ལ་གལ་སྲིད་ལོ་བཅུ་ལས་མང་བ་བསྡད་པ་ཡིན་ན། ཨ་ནི། ཅིག། མི་མི་ཚེ། ཧ་ལམ་གྱི་ལོ་ལྔ་བཅུ་གྱི་ཐུང་རུ་འགྲོ་དགོས་ཡ་གི། དེ་འདྲས་ཀྱི། གནད་འགག་ཆེན་པོ་རུ་ཅིག། ཛ་དྲག་ཆེན་པོ་རུ་ཅིག་ཁོང་ཚོས་ཀྱིས་སྟོན་གྱི་འདུག་ད་ངེད་ཅག་རང་ལྡི་ལི་གྱི་ད་ལྟ་ལྡི་ཝཱ་ལི་ཁོ་རང་ཚོ། ཧིན་དྷུ་གྱི་ད། ལོ་གསར་བ་གྱི། རྟེན་འབྲེལ་ཆེར་བ་དེ་ཡིན་ཡིན་དུས་ཙམ་པ། དེ་སྐབས་སུ་ཡང་འབར་རྫས་རིགས་མང་པོ་ཅིག་སྤར་བའི་རྐྱེན་གྱིས་མཁའ་རླུང་ཞེ་དྲག་གི་བཙོག་པོ་ཆགས་ཏེ། གཞུང་གི་ཕྱོགས་ནས་དེའི་སྒང་ལ། མོ་ཊ་ཉུང་རུ་བཏང་ཡས་དང། དེའི་སྐབས་སུ་ཡང། ཁང་པ་སོགས་རྒྱབ་ཡས་ཀྱི Construction རིགས་དེ་འདྲས་ཉུང་རུ་བཏང་ཡས་ཀྱི་འབད་བརྩོན། རབ་དང་རིམ་པ་ཅིག་བྱས་ཏེ་བྱས་ཡིན་ནའི་ད། གནས་ཚུལ་མང་པོ་ཅིག་ལས་འབྲས་མོ་ཊ་མང་བའི་རྐྱེན་གྱིས་ད། དེ་འདྲས་ཀྱི་མང་པོ་ཅིག་བརྟེན་ནས་དཔེ་དཀའ་ངལ་ཤུགས་ཆེན་པོ་ཆེ་ལྟ་བྱེད་སླའོ། ལགས་སོ་ལགས་སོ་དེ་ནས། ད་ཅིག་མཁའ་རླུང་འབག་བཙོག་གིས་རྐྱེན་པས་མིའི་འཕྲོད་བསྟེན་ལ་འབྲེལ་བ་ད་གང་འདྲ་ཡོང་དགོས་དང་ལྷག་པར་དུ་མཁའ་རླུང་འབག་བཙོག་ལ་བརྟེན་ནས་ད་ཅིག་མིའི་འཕྲོད་བསྟེན་ལ་ད་ཅིག་ནད་རིགས་ལ་སོགས་པ་ད་ཅིག་གཙོ་བོ་ག་རེ་ག་རེ་ད་ཅིག་ཕོག་སྲིད་པའི་ཉེན་ཁ་ཡོད་ན།

Obstructive Pulmonary Disease། ལབ་ནས། གཅིག་གློ་བ་གྱི་ན་ཚ་དེ་ཤུགས་ཆེན་པོ་གཅིག་ན་བསྡད་ཡོད་རེད། དེ་གློ་བ་དེ་དང་པོ་གཅིག་གི་དུག་རླུང་མཉམ་དུ་འཕྲད་ནས་ད་དེའི་སྒང་ལ་ཡོང་དུས་ཙམ་པ་དཀའ་ངལ་འཕྲད་དེ་དང་པོ་དངོས་སུ་ལྟ་དུས་ཙམ་པ་མཐོང་ཡས་མེད་རྒྱུ་རུ་བྱས་ནས་ན་ཚ་ཡས་ཡིན་མིན་ཧ་མ་གོ་ཡས་བཅས་ཀྱི་ནད་དང་གཅིག་གློ་སྒྲོག་རྒྱབ་ཆམ་པ་ཡིན་པའི་བཟོ་འདྲ་བྱས་དེ་འདྲ་ཅིག་ད་དེ་རྒྱུན་རིང་པོ་གཅིག་ཕར་ལོ་མང་པོ་གཅིག་འགྲོ་དུས་ཙམ་པ་དངོས་གནས་ཁོ་རང་གློ་བ་ནང་ལོགས་ཀྱི་ནི་གཅིག

མཁའ་རླུང་འབག་བཙོག་གིས་རྐྱེན་པས་གློ་ཡུ་གཉན་ཚད་དང་དབུགས་མི་བདེ་བའི་སྟོད་འཚང་གི་ནད་གཞི་སོགས་ཕོག་ཉེན་ཡོད་པ་དང་དེའི་ཐོག་ནས་མིའི་འཕྲོད་བསྟེན་ལ་ཉེན་ཚབས་ཡོད་པའི་སྐོར་ཁོང་གིས་ཉམས་ཞིབ་གནང་ཡོད་པ་བཞིན་ཁོང་ལ་དྲི་རྩད་ཞུས་པའི་དུམ་བུ་དང་པོ་དེ་ཚེ་དབང་ནོར་བུས་སྙན་སྒྲོན་ཞུས་ཚར་ལེ་ཡིན་རྣམ་པ་ཚོས་ལེ་ཚན་གསན་པར་ཐུགས་རྗེ་ཆེ། ཅེས་ཨ་མེ་རི་ཁའི་རྒྱལ་ས་ཝ་ཤིང་ཏོན་ལྡི་སི་རུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་སྙན་སྒྲོན་ཞུས་ཚར་ལེ་ཡིན་དེ་རིང་གི་རྩོམ་སྒྲིག་འགན་འཛིན་འགན་འཛིན་གཞོན་པ་དཔལ་ལྡན་རྒྱལ་ལགས་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར།

This is Radio Free Asia. The following program is